རྒྱ་གར་གྱི་ཕྱི་སྲིད་ལས་ཁུངས་ཀྱིས་བཏོན་གནང་བའི་གསལ་བསྒྲགས་ཤིག་གི་ནང་ལ། རྒྱ་དཀར་ནག་གཉིས་ཀྱི་ས་མཚམས་ཀྱི་དམག་དཔོན་ཚོས་བདུན་ཕྲག་འདིའི་ནང་ལ་གནང་པའི་གྲོས་མོལ་དེ་ཚོར་གྲུབ་འབྲས་གང་ཡང་སོན་མེད་པ་དང་ཕྱོགས་གཉིས་ཀྱི་ས་མཚམས་ཀྱི་དམག་དཔོན་རིམ་པའི་བཀའ་མོལ་རིམ་པ་ཉི་ཤུ་རྩ་གཅིག་པ་དེ་ད་རེས་ཉེ་དུས་འདི་ཟླའི་ཚེས་བཅུ་དགུའི་ཉིན་ཆུ་ཤུལ་མོར་དོར་གནང་ཡོད་པ་གསུངས་བཞག་རྒྱ་གར་གྱི་སྲུང་སྐྱོབ་དཔོན་རིགས་ཚོས་གསུང་ཡ་བྱས་པ་ཡིན་ན། རྒྱ་ནག་གིས་ལ་དྭགས་ཤར་ཕྱོགས་ཀྱི་ས་མཚམས་སྡེབ་གསང་དང། སྡེར་མོ་རྫོང་ཁུལ་ཐོག་ལ་རྒྱ་གར་གྱིས་བཏོན་པའི་གྲོས་འཆར་ཁག་ལ་མོས་མཐུན་བྱེད་ཀྱི་མེད་པ་དང་རྒྱ་གར་བྱང་ཕྱོགས་ཀྱི་དམག་དཔུང་སྡེ་ཚན་གྱི་སྤྱི་ཁྱབ་ཟུར་པ་དམག་དཔོན Dipendra Singh Hooda ཡིས་ཨ་མི་རི་ཀའི་རླུང་འཕྲིན་ཁང་ལ་གསུངས་གསལ་དུ་ཕྱོགས་གཉིས་ཀྱིས་ས་མཚམས་ས་ཁུལ་ནས་དམག་མི་གང་འཚམ་ཞིག་ཕྱིར་འཐེན་བྱས་ཡོད་རུང་ཡིན་ན་ཡང་ཕྱོགས་གཉིས་ཀྱིས་ད་དུང་ཡང་དམག་མི་ཕྱིར་འཐེན་བྱས་ཏེ་ས་མཚམས་ཀྱི་གནས་སྟངས་ལ་ཡར་རྒྱས་ཡོང་རྒྱུར་ཕན་ཚུན་བར་ཡིད་ཆེས་བསྐྲུན་དགོས་ཀྱི་ཡོད་འདུག་དམག་དཔོན་ཧུ་ཌ་ཡིས་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང VOA ལ་བཀའ་མོལ་གནང་པའི་སྐབས་ལ། ངས་ཕྱོགས་གཉིས་ཀྱིས་གྲོས་མོལ་མུ་མཐུད་འཕྲོ་སྐྱོང་བྱ་རྒྱུ་གལ་ཆེ་ཡིན་པའི་ཡིད་ཆེས་བྱེད་ཀྱི་ཡོད། རྒྱ་ནག་གིས་རང་ཉིད་ཀྱི་དྲག་པོའི་ནུས་ཤུགས་ཇེ་ཆེར་གཏོང་གི་ཡོད་པ་ནང་བཞིན་ང་ཚོ་རྒྱ་གར་གྱིས་ཀྱང་རང་ཉིད་ཀྱི་དྲག་ཤུགས་ཤུགས་ཆེ་རུ་གཏང་རྒྱུ་གལ་ཆེ་མཐོང་གི་འདུག་གྲོས་མོལ་མ་བྱས་པར་དེ་མུར་བསྡད་པས་ཕན་ཐོགས་གང་ཡང་མེད་པས་གྲོས་མོལ་མུ་མཐུད་བྱ་རྒྱུ་གལ་འགངས་ཆེན་པོ་མཐོང་གི་འདུག་ཕྱོགས་གཉིས་ཀྱིས་གྲོས་མོལ་མ་བྱས་པར་རི་བོང་རྡོ་རྫུས་བྱས་ཏེ་བསྡད་པ་ཡིན་ན་གནས་ཚུལ་ཆུང་ཙག་ཞིག་གིས་གནས་ཚུལ་ཆེན་པོར་ཆགས་ཉེན་ཡོད་རེད་ཅེས་གསུངས་བཞག་ས་མཚམས་ཀྱི་དམག་དཔོན་ཟུར་པ་ཧུ་ཌ་དང་དམག་དཔོན་ཟུར་པ་སྐུ་ཞབས་ར་ཀེཤ་ཤར་མ་གཉིས་ཀས་གསུངས་ཡ་བྱས་པ་ཡིན་ན་ད་ལྟའི་ཆར་རྒྱ་ནག་གིས་རྒྱ་གར་གྱི་ས་མཚམས་གང་འཚམ་ཞིག་དབང་འཛིན་བྱས་ཏེ་སྡོད་ཀྱི་ཡོད་པས་ད་ལྟའི་གནས་སྟངས་ཀྱི་འོག་ལ་རྒྱ་ནག་ལ་ཁེ་ཕན་ཆེ་བ་ཡོད་པ་གསུངས་བཞག། དམག་དཔོན་ཧུ་ཌ་ཡིས་ང་ཚོ་རྒྱ་གར་གྱིས་རང་ཉིད་ཀྱི་འཐབ་ཇུས་ཁག་ལ་བསྐྱར་ཞིབ་གནང་འགོ་བཙུགས་ཡོད་པ་དང་རྒྱ་གར་གྱིས་ཆབ་སྲིད་དང་ཕྱི་འབྲེལ་འཐབ་ཇུས་གཉིས་ཀའི་ཐོག་ནས་ས་མཚམས་ཀྱི་ཐིག་ཚད་དང་འབྲེལ་བའི་དཀའ་རྙོག་ཁག་མ་སེལ་བར་དུ་རྒྱ་གར་གྱིས་རྒྱ་ནག་དང་མཉམ་དུ་རྒྱུན་ལྡན་གྱི་འབྲེལ་བ་སླར་གསོ་བྱ་རྒྱུ་མིན་པ་གསལ་པོ་བཟོས་ཡོད་པ་དང་རྒྱ་གར་གྱིས་དྲག་ཤུགས་ཀྱི་ཐོག་ནས་ས་མཚམས་སུ་ལམ་འགག་དང་ཟམ་པ་གསར་རྒྱག་བྱས་ཏེ་དམག་གྲ་སྒྲིག་གལ་ཆེན་པོ་ཡོད་པ་མཐོང་གི་འདུག་ཅེས་གསུངས་བཞག་དམག་དཔོན་ཟུར་པ་ཤར་མས་རྒྱ་ནག་གིས་ས་ཐོག་དང་དེ་ག་ནང་བཞིན་ལྷོ་ཕྱོགས་རྒྱ་ནག་རྒྱ་མཚོ་སོགས་མཚོ་ཐོག་གཉིས་ཀའི་ཐོག་ནས་རྒྱ་སྐྱེད་རིང་ལུགས་ཀྱི་ལྟ་ཚུལ་ཞིག་འཛིན་གྱི་ཡོད་ལུགས་གསུངས་འདུག་ཁོང་གིས་ང་ཚོ་རྒྱ་གར་ནི་སོ་སོར་ཆེ་མཐོང་ཞུ་མཁན་རྒྱལ་ཁབ་ཞིག་ཡིན་པས་རྒྱ་ནག་ལ་ང་ཚོའི་ས་ཆ་བཙན་བཟུང་བྱེད་དུ་འཇུག་རྩིས་མེད་པ་དང་རྒྱ་ནག་གིས་ས་མཚམས་ཀྱི་འཐབ་རྩོད་དེ་མ་འོངས་པའི་མི་རབས་ལ་འཐབ་རྩོད་བྱེད་དུ་འཇུག་གི་ཡོད་ལུགས་བཤད་དེ། ས་མཚམས་ཀྱི་རྩོད་རྙོག་ལ་འགྲིག་འཇགས་བྱ་རྒྱུར་གཡོལ་ཐབས་བྱེད་ཀྱི་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པའི་ལོར་ལ་དྭགས་ཀྱི་ས་གནས་གྷལ་ཝན་རོང་གཞུང་དུ་བྱུང་བའི་གནས་ཚུལ་གྱི་རྗེས་ལ་རྒྱ་གར་གྱིས་རང་ཉིད་ཀྱི་ལངས་ཕྱོགས་སྲིད་ཇུས་དེ་དག་སྲ་བརྟན་བཟོས་ཡོད་པ་དང། རྒྱལ་ཁབ་གཉིས་ཀྱིས་ཆབ་སྲིད་དང་ཕྱི་འབྲེལ་འཐབ་ཇུས། དམག་ཇུས་བཅས་ཀྱི་ཐོག་ནས་སོ་སོའི་ལངས་ཕྱོགས་སྲིད་ཇུས་ལ་འགྱུར་བ་བཏང་ཡོད་པས་ས་མཚམས་ཀྱི་གནད་དོན་དེ་ནི་རྒྱལ་སྲིད་དབང་ལུང་དང་འབྲེལ་བ་ཡོད་པའི་གནད་དོན་ཞིག་ཡིན་པས་ང་ཚོས་གནད་དོན་དེའི་ཐོག་ལ་ནམ་ཡང་བཟོད་བསྲན་བྱེད་ཡ་མེད་པ་ཞིག་རེད་ཅེས་གསུངས། རྒྱ་ནག་གིས་ས་མཚམས་ཀྱི་ཐོག་ལ་རང་ཉིད་ཀྱི་ལངས་ཕྱོགས་སྲིད་ཇུས་དེ་ཚོ་མཁྲེགས་ཏུ་བཏང་ཡོད་པས་རྒྱ་གར་གྱིས་ཀྱང་ཧི་མཱ་ཅལ་པར་དེཤ་དང་ད་ག་ནང་བཞིན་ཨུར་ཏར་ཁཱན་མངའ་སྡེའི་རི་རྒྱུད་ས་མཚམས་སྲུང་སྐྱོབ་བྱ་རྒྱུར་རྒྱ་གར་གཞུང་གིས་རི་རྒྱུད་ཀྱི་དཔུང་སྡེ་ཞིག་གསར་དུ་སྒྲིག་འཛུགས་བྱས་ཡོད་པ་རེད། དམག་དཔོན་ཧུ་ཌ་ཡིས་རྒྱ་གར་གྱི་རི་རྒྱུད་ཀྱི་དཔུང་དམག་སྡེ་ཚན་གསར་པ་དེ་ནི་རྒྱ་གར་གྱིས་རང་ཉིད་ཀྱི་ས་མཚམས་ཀྱི་དཔུང་སྡེའི་ནུས་ཤུགས་ཆེ་རུ་གཏང་རྒྱུར་དམིགས་པ་ཞིག་ཡིན་ལུགས་ནན་བརྗོད་གནང་ཡོད་པའི་གནས་ཚུལ་ཐོན། གོང་ཞུས་ཀྱི་གནས་ཚུལ་དེ་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཆེན་ཡིན།